ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་གཟའ་མིག་དམར་ཉིན་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་ཐད་ཀར་རྒྱང་སྲིང་ཞུ་རྒྱུ་ཡིན། ང་ཐེངས་འདིའི་ལས་རིམ་གཙོ་སྐྱོང་བ་བསོད་ནམས་ལྷ་མོ་ཡིན།

གང་ལྟར་ང་རང་ཚོས་ཅིག་ཆོས་ལ་དད་པ་བྱེད་པ་ཡིན་ན། དད་པ་བྱེད་སའི་ཆོས་དེའི་འགྲོ་སྟངས་ག་འདྲ་ཡིན་པ་ཡག་པོ་ཤེས་དགོས་རེད་ད་བྱས་ནས། ཨོ་དེ། ངས་ནན་ཏན་བྱས་ལབ་ཡིན། ཡང་རྒྱ་གར་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ཁུལ་གྱི་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ནས་ཀྱང། འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པི་རེམ་སིང་ཏཱ་མང་མཆོག་ནང་པ་ཞིག་ཡིན་པའི་ངོས།

གཅིག་ཏུ་ཆེན་པོ་འཛོམས་ཆེན་པོ་ཆགས་བྱས། འོ་འདུག་སེ་བྱས་ཨ་ནི་གྲ་སྒྲིག་ཕུན་སུམ་ཚོགས་པ། ཨ་ནི་ཆོས་ཞུ་བ་ནི་དགེ་དཔལ་དགའ་བ་སྒོ་མེད་ཀྱི། ལོ་རྒྱུས་རང་བཞིན་ལྡན་པའི་དགེ་ཨ་ནི་དེ་འདྲའི་ཅིག། ཚོར་གྱི་འདུག་ཞུ་ཡས་ཡིན། གཞན་ཡང་གོང་ས་མཆོག་གི་བཀའ་ཡིག་དེའི་ནང་མགོན་པོ་གང་ཉིད་ཀྱི་ལམ་སྟོན་གཙོ་བོ་ནི། འགྲོ་བ་མི་གཅིག་གྱུར་གྱི་བར་ཕན་ཚུན་སེམས་བཟང་པོ་དང་བྱམས་བརྩེ་བྱེད་དགོས་པའི་ཁར། སེམས་མ་དུལ་བ་འདུལ་བར་བྱེད་རྒྱུ་གལ་ཆེན་པོ་ཡིན་པ་དང།

རྐྱེན་འདས་སུ་ཕྱིན་ཡོད་པ་དང་བོད་ནང་གི་བོད་མི་ཤེས་ཡོན་པ་དང་སྨྱུག་ཐོགས་པ་མང་པོ་ཡིས་སྤྱི་ཚོགས་དྲ་ལམ་ཁག་ཏུ་སྙན་ངག་པ་ཁོང་ལ་མྱ་ངན་དང་གདུང་སེམས་མཉམ་སྐྱེད་དུ་སྙན་ངག་དང་རྩོམ་སོགས་སྣ་ཚོགས་སྤེལ་བཞིན་འདུག་ལ། ཁོང་དང་འབྲེལ་ཡོད་རྩོམ་གྲོགས་ཤིག་གིས་སྙན་ངག་པ་ཁོང་ནི་ཡུན་རིང་སྙན་ངག་ཁོ་ནར་འབད་རྩོལ་དང་འབྲི་ཐབས་སོགས་ཀྱང་གཞན་དང་མི་འདྲ་བར་ཐབས་ཤེས་བྱ་མཁན་དང་སྙན་ངག་ལ་གློ་བ་དཀར་མཁན་གྱི་ན་གཞོན་གྲུབ་འབྲས་ཅན་ཞིག་ཡིན་པ་འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དྲ་ལམ་ཁག་ཏུ་ཁོང་གི་སྐོར་ལ་སྤེལ་བཞིན་པའི་གནས་ཚུལ་ཁག་ནང། རྩོམ་པ་པོ་ཁོང་ནི་མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་ཕྲག་ལྷག་རིང་གནང་ཞིང། དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་སྐོར་འཁོད་འདུག་ལ་དྲ་ལམ་ཁག་ཏུ་མི་སྒེར་ངོས་ནས་མྱ་ངན་དང་གདུང་སེམས་མཉམ་སྐྱེད་བྱེད་བཞིན་པའི་ཁྲོད་མིང་ལ་མགར་ཐང་ཞེས་པ་ཞིག་གིས། བོང་སྟག་རི་ལུ་ནི་འབྲོག་སྐད་ལ་ཤིན་ཏུ་ལོབས་པའི་འབྲོག་པ་སྙན་ངག་པ་ཞིག་རེད། བོང་སྟག་རི་ལུ་ནི་སྲིད་པའི་གླུ་རྒན་ཞིག་ཀྱང་ཡིན་པས་ཁོང་ནི་འདས་གྲོངས་སུ་ཕྱིན་པར་ཕངས་སེམས་ཡོད་སྐོར་བརྗོད་འདུག་ལ་ཡང་གཞན་ཞིག་གིས་འདས་ཟིན་པ་ནི་ཉི་འོད་ལྟ་བུ་ཁྱོད་རང་ཡིན་ལ་ལུས་ཡོད་པ་ནི་སྤྲང་རྟགས་འཚེར་བའི་ཁྱེད་ཀྱི་སྙན་ངག་མཁན་གང་བོ་དེ་ཡིན་བདེ་བར་བཞུད་ཞེས་འཁོད་འདུག། སྙན་ངག་པ་བོང་སྟག་རི་ལུ་ནི་སྙན་ངག་གཅིག་པུ་ཙམ་མིན་པར་གཞས་ཚིག་རྩོམ་པ་པོ་ཞིག་ཀྱང་ཡིན་པ་དང། ཁོང་གི་སྙན་ངག་དང་གཞས་ཚིག་ཁག་ལ་བོད་ཕྱི་ནང་གཉིས་ནས་དགའ་མོས་གནང་མཁན་དང་ཁོང་གི་སྙན་ངག་གིས་ཤུགས་རྐྱེན་ཐེབས་པའི་གཞོན་སྐྱེས་མང་དག་ཅིག་ཡོད་པ་ལས། རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་ར་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བློ་བཟང་ཉག་རྒྱལ་ལགས་ནི་སྙན་ངག་པ་བོང་སྟག་རི་ལུ་གི་སྙན་ངག་ལ་ཧ་ཅང་གི་ཡིད་སྨོན་སྐྱེས་བཞིན་འདུག།

ད་དུང་དྲ་ལམ་ཁག་ཏུ་སྤེལ་བཞིན་པའི་ཁོང་གི་ལོ་རྒྱུས་ཐུང་ཐུང་ཞིག་ཏུ། སྙན་ངག་པ་བོང་སྟག་རི་ལུ་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང་ཁོང་གིས་ད་བར་སྙན་ངག་དཔེ་དེབ་ང་ངོ་མ་འཚོ་སྡོད་དང་སྙན་ངག་གད་མོ་གང། སྙན་ངག་ངོ་མ། ཤ་ཚ་བའི་ཚིག་ལ་སྙན་མོ་མེད། སེམས་ཁུར་ཞིག་ང་ལ་གསེར་སྒ་བསྟད་ཡོད་ཅེས་དང་རྒྱ་ཡིག་ནང་བྲིས་པའི་སྙན་ངག་དེབ་ནུབ་རླུང་ལ་འཁུར་བ། དམངས་སྲོལ་བརྩམས་ཆོས་དཔེ་དེབ་བོད་ཀྱི་གཉེན་བཤད་ཕྱོགས་བསྒྲིགས་དང་དེ་བཞིན་གཞས་ཚིག་བརྩམས་ཆོས་ང་ཚོའི་རྩ་བ་དང་ང་གངས་སེང་དཀར་མོའི་བུ་རྒྱུད། ཨ་ཅེ་སྒྲོལ་མ་བརྩེ་དུང་ནི་ཀུ་རེ་རྩེད་པ་འདྲ་སོགས་གཞས་ཚིག་བརྒྱ་ལྷག་བརྩམས་གནང་ཡོད་པ་དང་ཁོང་གིས་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བྱས་པའི་འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་སྔ་ཕྱིར་ཨ་མདོ་བརྙན་འཕྲིན་དང་མཚོ་ནུབ་བརྙན་འཕྲིན་སོགས་ནས་བསྟན་ཡོད་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་མི་དང་ཡུ་གུར་ཧོང་ཀོང་བ་སོགས་ཀྱི་ལས་འགུལ་བའི་ཐོག་རྡུང་རྡེག་གཏོང་བ་དང་འཇིགས་སྐུལ་རྗེས་འདེད་བྱེད་པ། གདོང་ཐུག་ལག་འཛིང་བྱེད་པ་སོགས་ཀྱི་གནས་སྟངས་ཀྱི་ཐད་ཞིབ་འཇུག་དགོས་པའི་འབོད་སྐུལ་ཤོག་འཕྲིན་ཕབ་ཡོད་པ་རེད། དེ་ཡང་ཕྱི་ཚེས་བཅུ་གཅིག་ཉིན་ཨ་རིའི་ནིའུ་ཇེར་སིའི་སྤྱི་མཐུན་ཚོགས་པའི་ཀུན་ཚགས་ཀྱི་ཚོགས་གཙོ Christopher Smith དང། ཨ་རིའི་ཨོ་རེ་གན་དམངས་གཙོ་ཚོགས་པའི་ཚོགས་གཙོ་གཞོན་པ Jeff Merkley རྣམ་གཉིས་ཀྱིས། ཉེ་ཆར་ཨ་རིའི་གྲོང་ཁྱེར San Francisco ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་གནང་བའི་སྐབས། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་མཁན་ཚོའི་ཐོག་རྒྱ་ནག་གཞུང་གིས་བཀོད་སྒྲིག་བྱས་པའི་ལས་འགུལ་བ་ཚོས་དྲག་སྤྱོད་སྤེལ་བའི་གནས་སྟངས་ལ་ཞིབ་འཇུག་ཞིབ་ཚགས་གནང་དགོས་པའི་རེ་སྐུལ་བྱེད་ཆེད་ཨ་རིའི་ཁྲིམས་འཛིན་ལྷན་ཁང་གི་སྤྱི་ཁྱབ་ཀྱི་ཁྲིམས་རྩོད་པར་ཤོག་འཕྲིན་ཞིག་ཕབ་ཡོད་པ་དང།

དེ་ཡང་ཧོང་ཀོང་གི་དམངས་གཙོའི་ཕྱོགས་གཏོགས་ཀྱི་གསར་འགྱུར Apple Daily ཞེས་པའི་སྦྱིན་བདག་དམངས་གཙོ་དོན་གཉེར་བ་སྐུ་ཞབས Jimmy Lai རྒྱ་ནག་གཞུང་གིས་ཧོང་ཀོང་དུ་ལག་བསྟར་བྱེད་བཞིན་པའི་རྒྱལ་ཁབ་བདེ་འཇགས་ཀྱི་བཅའ་ཁྲིམས་ཟེར་བ་དང་འགལ་བའི་ཉེས་མིང་འོག་ད་བར་ཉིན་གྲངས་གཅིག་སྟོང་གི་རིང་བཀག་ཉར་བྱས་པའི་རྗེས། རེས་གཟའ་ཟླ་བའི་ཉིན་ཁྲིམས་ར་ཚུགས་རྗེས་ཁོང་ལ་དངོས་སུ་ཁྲིམས་བཤེར་བྱེད་མགོ་བཙུགས་ཡོད་པ་དང་བསྟུན་ནས། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཕྱི་འབྲེལ་དང་བདེ་འཇགས་སྲིད་ཇུས་ཐད་ཀྱི་མཐོ་རིམ་དཔོན་རིགས།

གྲུབ་འབྲས་ཆེན་པོ་ཐོབ་པ་དང་བོད་ལ་ཡར་རྒྱས་སོང་བ་བོད་མི་ཚོ་བདེ་སྐྱིད་ཀྱི་འཚོ་བ་རོལ་བཞིན་ཡོད་ལུགས་དྲིལ་བསྒྲགས་བྱས་དང་བྱེད་བཞིན་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གི་དྲིལ་བསྒྲགས་དེ་ཚོ་ཡི་ཐོག་ནས་ད་ལྟ་ཡི་ཆར་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་སུ་ཤུགས་ཆེ་སོང་བཞིན་ཡོད་པའི་གནས་སྟངས་ཤིག་རིག་ཐུབ་ཀྱི་ཡོད་སྐོར་ཐའེ་ཝན་བོད་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་དགོངས་ཚུལ་གསུངས་དུས་ལ།

ཡོང་བ་མ་ཚད་གནས་ཆགས་ཡག་གི་ཆ་རྐྱེན་དེ་བསྐྲུན་ཏེ་མཐའ་མ་ས་ཆ་ཡོངས་རྫོགས་ཁོ་ཚོ་གི་ཟིན་ཐུབ་ཡག་གི་སྲིད་ཇུས་དེ་ལག་བསྟར་བྱས་ཏེ། ད་ནེ་ཡང་གི་རྗེས་ལ་ནི་བསྐྱར་དུ་ཨ་ནེ་ལས་གཞི་དེ་ཤུགས་ཆེན་པོ་བྱེད་འགོ་བརྩམས་པ་ཡིན་པ་དེ་དང་པོ་དེ་དེ་གཅིག་མཚོན་གྱི་འདུག། དོན་ཚན་གཉིས་པ་ད་དཔལ་འབྱོར་གཅིག་པུ་ལ་ཞུས་པ་ཡིན་ན་ངས་གནས་ཚུལ་ཁ་ཤས་བསྔོགས་པ་ཡིན་ཉིས་སྟོང་བཅུ་ལོ་ལ་དཔེར་ན་མི་འབོར་ག་ཚད་ཅིག་འགྲོ་འདུག་ཉིས་སྟོང་བཅོ་ལྔ་བཅོ་བརྒྱད་བཅོ་བདུན་དེ་ཚོའི་སྐབས་སུ་མི་འབོར་དང་ད་ལྟ་གི་མི་འབོར་དེ་ས་ཡ་ཧ་ལམ་གསུམ་ཙམ་གྱིས་ཀྱི་ཕལ་ཆེར་དུང་ཕྱུར་བཅོ་ལྔ་ཙམ་གྱི་ལྷག་གི་འདུག་དེ་ནི་དཔལ་འབྱོར་དེ་ཤུགས་ཆེན་པོ་མ་རེད་དཔལ་འབྱོར་ཤུགས་ཆེན་པོ་མེད་པར་ག་རེ་མཚོན་གྱི་འདུག་ཞུས་པ་ཡིན་ན་ཨ་ནི་ཁོ་ཚོ་ཨ་ནི་མི་སྒེར་ལ་ཆེས་འཆམ་འཆམ་འགྲོ་ཡ་མ་འདུག་ཞེ་པོ་ཅིག་འགྲོ་སོང་གཏོང་ཡ་གི་དངུལ་དེ་སྔོན་མ་ལས་དཔེ་ལས་ཉུང་རུ་འགྲོ་བསྡད་ཡོད་པ་ད་ཁོ་ཚོ་ཤེས་ཡ་དེ་དུང་ཕྱུར་བཅོ་ལྔ་ཙམ་གྱི་མང་དུ་བཟོ་ཐུབ་མི་འདུག་དེ་ཡིན་དུས་མི་འབོར་ལ་བསྡུར་བ་ཡིན་ན་དཔལ་འབྱོར་ཉམས་རྒུད་ཆེན་པོ་དེ་ཕྱིན་བསྡད་པ་དེ་ན་མཚོན་སྔོན་དུ། ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བོད་གནས་བརྟག་ཞིབ་པ་རིན་ཆེན་བཀྲ་ཤིས་ལགས་ཀྱིས་བོད་རང་སྐྱོང་ལྗོངས་ཀྱི་ནང་ལ་ཡུལ་སྐོར་བ་ཧ་ཅང་མང་པོ་ཞིག་འགྲོ་གི་ཡོད་རེད་ཡིན་ན་ཡང་དེ་ཡི་ནང་གི་བརྒྱ་ཆ་དགུ་བཅུ་ཡན་ཆད་དེ་ནི་རྒྱ་མི་རིགས་ཡིན་པ་ལས་བོད་མི་དང་ཕྱི་རྒྱལ་བ་ཧ་ཅང་ཉུང་ཉུང་ཡིན་པའི་དགོངས་ཚུལ་གསུངས་ཡོད་པ་རེད།

སྐུ་ཞབས་ཀུན་དགའ་བཀྲ་ཤིས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་དམ་དྲག་ཤུགས་ཆེ་བྱས་པ་དེ་གིས་རྒྱ་ནག་གཞུང་གིས་བོད་མི་ཚོ་འདུ་འཛོམས་བྱེད་པ་ལ་དངངས་འཚབ་ཡོད་པར་མཚོན་གྱི་ཡོད་པ་མ་ཟད་རྒྱ་ནག་གཞུང་གི་མགོ་ནས་མཇུག་བར་བོད་མི་ཚོ་ལ་ཡིད་ཆེས་བྱས་མྱོང་མེད་པ་མཚོན་གྱི་ཡོད་སྐོར་འགྲེལ་བརྗོད་དེ་འདྲ་གནང་བྱུང། ད་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དེ་གས་ཀྱི་ཡོང་འབབ་ཡོང་དུས་དེའི་ཐོག་ནས་གཅིག་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་ནི་བོད་ནང་གི་དགོན་སྡེ་གྲྭ་ཚང་དེ་གས་ད་ལྟ་དངོས་གནས་བྱས་ན་ཨ་ནི་ཆོས་བྱེད་དགེ་འདུན་གྱི་སྡེ་ཟེར་དུས་ཆོས་བྱེད་སའི་ས་ཆ་རེད་པ་རེད་དེ་ལས་ད་དེ་གས་དེ་ལ་ཡང་ཨ་ནི་ག་རེ་ཆགས་བསྡད་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་གྱི། འབྱུང་ཁུངས་ཟེར་གྱི་ཡོད་པ་ཁོང་ཚོས Lüyou ཟེར་ད Tourist Resource ཟེར་ཏེ་འོ་དེ་ཆུ་དེ་དེ་ཡོང་ཁུངས་བཟོ་ཡ་རང་ལ་མི་ཤེས་ཁོང་ཚོས་ལྟ་གི་ཡོད་པ་རེད་འོ་དེའི་ཐོག་ནས་རྣམ་འགྱུར་དེ་མི་མང་པོས་སྣེ་ལེན་བྱེད་ཀྱི་ཡོད་བོད་ལ་བཀག་རྒྱ་མེད་རྣམ་འགྱུར་བསྟན་གྱི་ཡོད་རེད་དོན་དག་སྙིང་པོ་དེ་ཁོང་ཚོས་ཕྱི་རྒྱལ་མི་དང་བཅས་བོད་ལ་ཡར་ངོས་བཟུང་ཡོད་རེད་དེ་དོན་དག་གཅིག་རེད་གང་ལྟར། བོད་ནང་ལོགས་ལ་ཡང་སྤྱི་ཡོངས་ཀྱི་ཆ་ནས་ཆ་བཞག་པ་ཡིན་ན་གང་ལྟར་ད་རེས་ཀྱི་རྒྱལ་འཛུགས་དུས་ཆེན་ཡིན་མིན་ལ་མ་ལྟོས་པའི་ནམ་རྒྱུན་ནས་ལས་བྱེད་པ་ད་ཨ་ཅང་ཅང་ཨ་རྒས་ཡོལ་ཕྱིན་པའི་ལས་བྱེད་ཡིན་ནའི་ལས་ཆོས་མཇལ་ལ་ཡང་འགྲོ་ཆོག་གི་ཡོད་མ་རེད་ཁོང་ཚོས་བཀག་གི་ཡོད་རེད་དེ་ཕྱིན་པ་ཡིན་ན་ཨ་ནི་ཟླ་ཕོགས་ནས་ཨ་ནི་བརྒྱ་ཆ་བཅག་གི་ཡོད་ཚང་མ་བཅག་གི་ཡོད་དེ་ལྟ་དེ་དངོས་ཡོད་གནས་ཚུལ་རང་རེད་ད་དེའི་ཐོག་ནས་ག་རེ་བསྟན་གི་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ད་ཅིག་མངོན་གསལ་མེད་པའི་ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་གཅིག་དང། ཨ་ནི་དངོས་གནས་བྱས་ན། བོད་མི་རིགས་འདི་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་མཁན་མི་རིགས་ཡིན་དུས་ཆོས་མཇལ་ལ་གནང་ན་ག་རེ་ཡོད་རེད་པ། རེད་དེ་ད་ཁོང་ཚོས་འདི་དམ་དྲག་བྱེད་ཡ་འདི་རྒྱུ་མཚན་འདི་ཨ་ནི། ཆོས་མཇལ་ལ་ཕྱིན་མི་མང་པོ་ཞིག་འཛོམས་འདི་འདྲ་བྱས་པ་ཡིན་ན། ད་ག་རེ་བྱས་ཡོང་བསམ་བྱས་ཨ་ནི་བོད་ནང་ལ་ཡོད་མཁན་གྱི་བོད་རིགས་ལས་བྱེད་པ་དང་ཨ་འདི་ནང་ནས་རྒས་ཡོལ་ཕྱིན་པའི་ལས་བྱེད་ཨ་འདི་ནང་ནས་གཅིག་དམར་ཤོག་ཚོགས་པའི་ཚོགས་མི་ཡིན་པ་གུང་བྲན་ཏང་ཡོན་འདི་གས་ལ་ཡ་རྒྱ་ནག་གཞུང་གིས་སེམས་གཏིང་ནས་ཡིད་ཆེས་མེད་པ་ཞིག་འདིའི་ཐོག་ནས་བསྟན་གྱི་ཡོད་རེད་བསམ་གྱི་འདུག་ཨོ་ད་འདི་ང་རའི་མཐོང་ཚུལ་ཡིན་འོ་བྱས་ན། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་འདིའི་མཚམས་འདི་ལ་འཇོག་གི་ཡིན་ལེ་ཚན་འདིའི་ཕྱོགས་སྒྲིག་དང་སྙན་སྒྲོན་པ་རྟ་མགྲིན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།